ལོ་ལྟར་གནམ་ལོ་གསར་ཚེས་ཀྱི་སྔ་རོལ་གྱི་ཚེས་ཆ་ཉི་ཤུ་དགུའི་ཉིན་སྔར་སྲོལ་ལྟར་བོད་མི་ཚོས་དགུ་གཏོར་གཏོང་སྲོལ་དང་ནང་མི་ལྷན་འཛོམས་ཀྱིས་དགུ་ཐུག་འཐུང་སྲོལ་ལ་སོགས་པའི་བྱེད་སྒོ་སྣ་མང་ཞིག་སྲུང་བརྩི་བྱེད་སྲོལ་ཡོད་པ་བཞིན། སླེབས་ལ་ཉེ་བའི་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་གོང་གི་བོད་ཚེས་ཉི་ཤུ་དགུ་དེ་བཞིན་ཆད་ཡོད་པ་བོད་ཀྱི་སྲོལ་རྒྱུན་རྩིས་ལུགས་ཁག་ནང་གསལ་ཡོད་པས་བོད་མི་མང་པོ་ཞིག་གིས་བྱེད་སྒོ་དེ་དག་སྲུང་བརྩི་ནམ་དུ་ཞུ་ཕྱོགས་དེ་ལ་ཐེ་ཚོམ་ཞིག་ངང་གིས་བྱེད་བཞིན་ཡོད་པ་ལྟར། དེ་རིང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན། འདི་ག་རླུང་འཕྲིན་ཁང་ནས་འགྲོ་ཕན་སྨན་རྩིས་ཁང་གི་སྐར་རྩིས་སྡེ་ཚན་གྱི་རྒན་སྙན་གྲགས་ལགས་སུ་བོད་ཚེས་ཆད་ལྷག་བྱུང་སྐབས་ཆད་པའི་སྐབས་ཀྱི་བྱེད་སྒོ་དེ་དག་ཚེས་ཆ་སྔ་ཕྱི་གང་དུ་སྲུང་བརྩི་བྱེད་དགོས་པ་དང། སྐབས་བབ་འདི་ལོའི་དགུ་ཐུག་སྐབས་ཀྱི་བྱེད་སྒོ་ཁག་ཚེས་ཆ་སྔ་ཕྱི་གང་དུ་སྲུང་བརྩི་བྱེད་དགོས་མིན་བཅར་འདྲི་ཞུས་པར།
སྐར་རྩིས་རང་ནས་བརྩིས་དུས་ཙམ་ལ་ཉི་ཤུ་དགུ་དེ། བོད་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཞོགས་ཀའི་ཆུ་ཚོད་ལྔ་པ། ལྔ་དང་ཕྱེད་ཀ་མ་ཟིན་ཙམ་ལ་འགོ་བཙུགས་པ་རེད། ཡིན་ན་ཡང་ཆུ་ཚོད་འདི་མང་བས་ང་ཚོ་ཚེས་ཞག་ལ་ཡོད་དེ་ལ་ཆུ་ཚོད་ཉི་མ་གཅིག་ལ་རྩིས་ཀྱི་ཆུ་ཚོད་དྲུག་ཅུ་དྲུག་ཅུ་རེད། དྲུག་ཅུ། དྲུག་ཅུ་བྱེད་དུས་མཚམས་མཚམས་མང་གི་སྐབས་ལ་དྲུག་ཅུ་རེ་བཞི་དང་རྩིས་ཀྱི་ཆུ་ཚོད་དེ་ཚེས་ཞག་ལ་ཉུང་བའི་སྐབས་ལ་ལྔ་བཅུ་ང་བཞི་དེ་དུས་ཙམ་ལ། དོན་དུ་ཚེས་ཞག་དེ་གནམ་གང་གི་ཞོགས་ཀའི་བར་དུ་ཉི་ཤུ་དགུ་དེ་ཚེས་ཞག་ཉི་ཤུ་དགུ་དེ་ལྷག་ཡོད་རེད། དམངས་ཁྲོད་ལ་དར་སོ་ཆེ་ཤོས་དེ་ག་རེ་རེད་ཟེར་ན། ལྷག་པའི་སྔ་མ་དང་ཆད་པའི་རྗེས་མ། ཨ་ནི་ཉི་ཤུ་དགུ་དེ་དོན་དུ་གནམ་གང་ལ་གནང་ན་འགྲིག་ཡོད་རེད། ཉི་ཤུ་དགུ་དེའི་ཚབ་དེ་ཡིན་ན་ཉི་ཤུ་དགུ་དེ་ཚེས་ཉི་ཤུ་བརྒྱད་ལ་བཟོས་ཡོད་རེད། ཚེས་ཟེར་ན་ད་ང་ཚོ་ཉིན་ཞག། ཉིན་ཞག་ཡང་གནམ་གང་སུམ་ཅུ་ལ་བཟོས་ཡོད། བཟོ་དུས་ཙང་ལ་ད་ང་ཚོ་གཏོར་མ་གཡུག་ཡ་རེད་བཟློག་པ་རྒྱག་ཡ་དེ་ཨ་ནི། ལྷག་པའི་སྔ་མ་དང་ཆད་པའི་རྗེས་མ་ཟེར་དུས་ཙང་ལ་ཉི་ཤུ་དགུ་ཆད་པའི་རྗེས་མ་དེ་གནམ་གང་སོང་ཙང་གནམ་གང་ལ་གནང་དགོས་ཀྱི་རེད། ད་གནམ་གང་དེ་ལ་ཨ་ནི་གནམ་གང་མི་འདུག་ལབ་ན་དེའི་ཉིན་དང་གནམ་གང་དང་ཉི་ཤུ་དགུ་གཉིས་ཀ་མཐུད་ཀྱི་ཡོད་རེད་ཉི་ཤུ་དགུ་དེ་གནམ་གང་གང་ཚང་ཆགས་ཀྱི་ཡོད་མ་རེད་གནམ་གང་དེ་ཉི་ཤུ་དགུ་དེ་གནམ་གང་གི་ཞོགས་ཀའི་ཆུ་ཚོད་གཅིག་མ་ཟིན་ཙམ་དྲུག་བཞིན་ཁེལ་གྱི་ཡོད་རེད་ད་ང་ཚོ་རྩིས་ཞིབ་ཕྲ་འགྲོ་དུས་ད་ཡིན་ན་དོན་དུ་དེ་འདི་ལ་བརྩི་དགོས་ངེས་རེད། གླུད་གཡུག་ཡས་དེ་ཚོ་ད་ཉི་ཤུ་དགུའི་ཐ་མ་དེ་གནམ་གང་གི་ཞོགས་ཀའི་ཁྱི་གི་གནམ་གང་ཉིན་ལ་གནང་ན་འགྲིག་གི་ཡོད་རེད། ཨ་ནི་སྤྱིར་བཏང་གླུད་དང་གཏོར་མ་བཟློག་པ་དེ་ཚོ་མང་ཆེ་ས་སྲོད་ཁྱིའི་དུས་སུ་ནུས་པ་ཆེ་ཡོད་ལབ་ར། ཉི་མ་རྒས། ས་མ་རིབ་སེ་མ་རིབ་དེ་ལ་ཨ་ནི་གླུད་དང་གཏོར་མ་དེ་ཚོ་སྐྱེལ་ན། ཨ་ནི་མཐུ་དང་ནུས་པ་ཆེ་ཡོད་རེད། འོ་དེའི་རྒྱུ་མཚན་ལ་བརྟེན་ནས། ཚེས་གནམ་གང་ཉིན་འདི་གནང་ན་འགྲིག་གི་རེད་གསུང་འདི་བྱས་ཡིན། དེ་དང་ཕྱོགས་མཚུངས་བོད་ལུགས་སྐར་རྩིས་གཞུང་ལུགས་ནང་ཉིན་ཞག་དང་ཚེས་ཞག་ཁྱིམ་ཞག་གསུམ་གྱི་འཁོར་འགྲོས་ཀྱི་ཐོག་ནས་ཚེས་ཆ་ཆད་ལྷག་བྱུང་སྟངས་སྐོར་ལ་འགྲེལ་བརྗོད་འདི་ལྟར་གནང་སོང།
ང་ཚོ་བོད་པའི་རྩིས་ལ་ཉིན་ཚེས་ཁྱིམ་གསུམ་ལབ་ར་ཉིན་ཞག་ཚེས་ཞག་ཁྱིམ་ཞག་དེའི་ནང་ནས་ཚེས་ཞག་དེ་གཙོ་བོ་འཛིན་གྱི་རེད། ད་ཚེས་ཞག་དེའི་དོན་དུ་དེ་ཆད་ལྷག་ཡོད་མ་རེད། ད་ཉིན་ཞག་ལ། ད་ཉིན་ཞག་ཚེས་ཚེས་ཞག་བཅས་ཁྱིམ་ཞག་དེ་གསུམ་ཕན་ཚུན་གོ་བསྟུན་དུས་ཙམ་ལ། ཚེས་ཞག་དེ་གའི་ཉིན་ཞག་གི་གབ་མ་ཐུབ་ནས་ཨ་ནེ་གཅིག་ཆད་པ་ཅིག་སྟོན་དགོས་པ་ཡང་རེད། ཚེས་ཞག་དེ་ལོ་གཅིག་ལ་ཞག་མ་སུམ་བརྒྱ་བདུན་ཅུ་དོན་གཅིག་དང་ཆུ་ཚོད་ཚར་གཅིག་ཀྱང་རེད། ཉིན་ཞག་དེ་ལོ་གཅིག་ལ་ཞག་མ་སུམ་བརྒྱ་དྲུག་ཅུ་རེ་ལྔ་དང་ཆུ་ཚོད་ཁ་ཤས་ཅིག་རེད། ཁྱིམ་ཞག་དེ་ལོ་གཅིག་ལ། ཞག་མ་སུམ་བརྒྱ་དྲུག་ཅུ་ཏག་ཏག་ཡོད་རེད་ད་དེ་གསུམ་ཕན་ཚུན་ཕན་ཚུན་བསྟུན་དུས་ཙམ་ལ་ཕྱི་ལོའི་དུས་ཚོད་ག་རེ་བརྩི་གི་ཡོད་རེད་ཟེར་ན་ཉིན་ཞག་གཙོ་བོ་བརྩི་གི་ཡོད་རེད་ཉིན་ཞག་གཙོ་བོ་བརྩི་ན་ནི་ཚེས་གྲངས་དེ་ཁྱིམ་ཞག་ལ་མ་གཞི་བསྟུན་དགོས་ཀྱི་ཡོད་མ་རེད་ཨ། ཁྱིམ་ཞག་ལ་བསྟུན་མ་གཞི་བསྟུན་མ་དགོས་དུས་ཙམ་ལ་ཚེས་སུམ་ཅུ་སོ་གཅིག་དང་སུམ་ཅུ་སི་ཡར་མ་བརྩི་དུས་ཨ་ནི་དྲུག་ཅུ་རེ་ལྔ་དང་ཆུ་ཚོད་ཚར་བརྩི་དུས་ལོ་བཞིའི་མཚམས་ནི་ཚར་རེ་རེ་ལྷག་མ་གཅིག་སྟོན་དགོས་རེད། ཚེས་ཉི་ཤུ་རྩ་དགུ་སྤྱི་ཟླ་འོ་དེ་བྱས་ན་ཏག་ཏག་མཐུན་དགོས་རེད་ང་ཚོའི་དེ་ཚེས་ཞག་གཙོ་བོ་འཛིན་ཚེས་ཞག་དེ་ག་རེ་བྱས་ནས་གཙོ་བོ་འཛིན་དགོས་རེད་ཟེར་ན། དགེ་བའི་ལས་ལ་ནི་འཇུག་པའི་ཆེད་དུ་ཚེས་པ་བཅོ་ལྔ་དང་གནམ་གང་དེ་དཔེ་གལ་ཆེན་པོ་བརྩི་གི་ཡོད་རེད་ང་ཚོ་གི་ཨ་ནི་དེ། ཚེས་བཅོ་ལྔ་ལ་ཏག་ཏག་ཟླ་བ་ཉ་གང་བ་ཅིག་དང་གནམ་གང་ལ། ཟླ་བ་མེད་པ་ཅིག་མཐོང་དགོས་ཀྱི། གཞི་རྩའི་དགུ་ཐུག་ཞེས་པ་ནི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུའི་དགོང་མོར་ཁྱིམ་ཚང་ཚང་མར་ནང་མི་མཉམ་འཛོམས་ཀྱིས་དགུ་ཐུག་ཅེས་བག་རྩ་རྫས་དགུ་ཚང་བ་ཞིག་བསྐོལ་ནས་འཐུང་རྒྱུ་དེ་ཡིན་ཞིང་དེ་ནི་ལོ་གསར་གྱི་མགོ་འཛུགས་ལྟ་བུ་ཡང་ཡིན་པས་ལོ་གསར་པའི་ནང་ཁྱིམ་ཚང་དུ་རྐྱེན་ངན་བར་ཆད་སོགས་བཀྲ་མི་ཤིས་པ་མི་འབྱུང་ཆེད་བག་ཟན་ལ་མི་གཟུགས་ཀྱི་གླུད་བཟོས་ཏེ་ནོར་དུ་མི་རུང་བའི་རྫ་སྣོད་ཆག་དུམ་ནང་བཞག་དེའི་ནང་ནང་མི་སོ་སོས་དགུ་ཐུག་ཕོར་གང་ཐོག་མ་བཏུང་པའི་ཐུག་ལྷག་དེའི་ནང་བླུགས་ཏེ་གླུད་དང་མཉམ་དུ་བཙངས་ནས་ནང་མི་རྒན་གཞོན་ཚང་མས་སྤྱི་གཙུག་ནས་རྐང་པའི་བར་བག་རིལ་ཆུང་ངུས་དྲིལ་ཕྱིས་བྱེད་བཞིན་ནང་མི་སོ་སོས། ཨ་ཙ་ཚ་བ་ཨ་ན་ན་བ། ལུས་ཀྱི་ན་ཚ་སེམས་ཀྱི་སྡུག་བསྔལ། ལོ་གཅིག་ཟླ་བ་བཅུ་གཉིས་ཞག་མ་སུམ་བརྒྱ་དྲུག་ཅུའི་ནད་རིགས་བཞི་བརྒྱ་རྩ་བཞི་བགེགས་རིགས་སྟོང་ཕྲག་བརྒྱད་ཅུ་སོགས་མི་མཐུན་པའི་ཕྱོགས་ཐམས་ཅད་གླུད་ཁྱེད་ཀྱིས་ཁྱེར་ཏེ་ཕྱི་རྒྱ་མཚོ་ཆེན་པོའི་ཕ་རོལ་ཏུ་སོང་ཞེས་ཟེར་བ་སོགས་བརྗོད་མཐར་ལམ་བཞི་མདོར་བསྐྱུར་དགོས་པ་ཞིག་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།